གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་དགུ་བའི་ཚེས་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཅུ་བའི་ཚེས་བཅུ་བདུན་རེས་གཟའ་མིག་དམར་རེད། བྱས་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསན་འཇུག་བྱ་རྒྱུ་ཡིན། ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་རྟགས་མ་འབུལ་བཞེས་གནང་སྟེ་ལོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་དེ་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་ཏུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་རི་ཆར་གྷེར་མཆོག་རྣམ་གཉིས་དབུ་བཞུགས་ཀྱིས་སྲུང་བརྩི་ཞུ་རྒྱུ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང།
བོད་མིའི་དབུ་ཁྲིད་གོང་ས་མཆོག་གིས་ནིའུ་ཟི་ལན་ཌ་རྒྱལ་ཁབ་ཀྱི་གསར་འདེམས་སྲིད་བློན་ཁྲེས་ལག་སོན་ལ་འཚམས་འདྲི་དང་སྦྲགས། རྒྱལ་ཁབ་དེའི་རྡུལ་ཕྲན་མཚོན་ཆ་དང་བྲལ་བའི་སྲིད་བྱུས་རྒྱུན་འཁྱོངས་ཀྱི་ཆོད་སེམས་དེར་རྒྱལ་ཁབ་གཞན་གྱིས་ཁ་མིག་ཡར་ལྟ་གནང་དགོས་བའི་གསུང་འཕྲིན་ཕེབས་ཡོད་པ།
ད་མཐའ་མ་དེར་གོ་མིན་ཏང་གིས་བོད་ཀྱི་ཐོག་དབང་ཤུགས་ཇི་ཙམ་ཡོད་མེད་སྐོར་ངོ་སྤྲོད་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནོངས།

རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Richard Gere མཆོག་རྣམ་གཉིས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་ཕུལ་ནས་ལོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་འཚོགས་རྒྱུ་རེད། གྲོས་ཚོགས་གསེར་གྱི་རྟགས་མ་འདི་ནི་ཨ་རིའི་གྲོས་ཚོགས་ཀྱིས་གནང་གི་ཡོད་པ་དང་སྲིད་འཛིན་རང་དབང་གཟེངས་རྟགས་དང་འདྲ་མཉམ་གྱི་ཨ་རིའི་ཆེས་མཐོའི་སྤྱི་དམངས་ཀྱི་གཟེངས་རྟགས་དེ་ཡིན་ཞིང་ནམ་རྒྱུན་ཨ་རིའི་ལོ་རྒྱུས་དང་རིག་གཞུང་ཐད་ཤུགས་རྐྱེན་ཆེན་པོ་ཡོད་མཁན་དང་དེ་བཞིན་མི་རིགས་ལ་ལེགས་སྐྱེས་ཆེན་པོ་འཇོག་མཁན་ཚོར་ཕུལ་བཞིན་པ་དང་གཟེངས་རྟགས་ཐོབ་མཁན་དེ་ཨ་རིའི་སྤྱི་དམངས་ཡིན་མིན་གྱི་ཚད་བཀག་མེད་པ་རེད། དེ་བཞིན་ཕྱི་ལོ་ཉིས་སྟོང་བདུན་ལོའི་ཕྱི་ཟླ་བཅུ་བའི་ཚེས་བཅུ་བདུན་ཉིན། ཨ་རིའི་གྲོས་ཚོགས་ཚོགས་ཁང་ཆེན་མོའི་ནང་སྐབས་དེའི་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནན་སི་ཕི་ལོ་སི་མཆོག་དང་སྲིད་འཛིན་བྷུ་ཤི་མཆོག་བཅས་ལྷན་འཛོམས་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་ཀྱི་མཛད་སྒོ་གཟབ་རྒྱས་གནང་ཞིང་དུས་དེ་ནས་བཟུང་ཨ་རིའི་ས་གནས་ག་སར་གནས་སྡོད་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་ལོ་རེ་བཞིན་དུས་དྲན་འདི་སྲུང་བརྩི་གནང་གི་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་ནང་དེ་སྔ་མ་བཅར་སའི་ཨ་རིའི་མངའ་སྡེ་ཁག་ཅིག་ཏུ་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་ཡོད་པ་ལྟར་ཟླ་བ་འདིའི་ཚེས་བཅུ་བཞི་ཉིན་སྲིད་སྐྱོང་མཆོག་ཇོར་ཇི་ཡཱ་མངའ་སྡེའི་རྒྱལ་ས་ཨ་ཏི་ལན་ཏྲ་རུ་གཞུང་འབྲེལ་ཕྱོགས་ཕེབས་གནང་བ་དང་གནམ་ཐང་དུ་ཨ་ཏི་ལན་ཏྲ་རུ་རྟེན་གཞི་བྱས་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་ཀྱི་སྐུ་ཚབ་དང་ཨ་ཏི་ལན་ཏྲ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་གཙོ་བྱས་པའི་ས་གནས་བོད་མི་ཚོས་ཕེབས་བསུའི་སྣེ་ལེན་བྱས་ཡོད་པ་རེད། དེ་བཞིན་སྲིད་སྐྱོང་མཆོག་ཚེས་བཅུ་དྲུག་སྟེ་རེས་གཟའ་ཟླ་བའི་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཕེབས་ནས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་དང་དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་ཆེན་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་ལ། ཡང་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་ས་རུ་ཡོད་པའི་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་སྐོར་གསུང་བཤད་གནང་གཏན་འཁེལ་ཡོད་པ་དང་ཚེས་བཅུ་དགུ་ཉིན George Mason ཡི་གཙུག་ལག་སློབ་གྲྭ་ཆེན་མོར་བོད་དོན་ཐད་གསུང་བཤད་གནང་རྒྱུ་དང་ཚེས་ཉི་ཤུ་ཉིན་ཨ་རིའི་ནིའུ་ཡོག་གྲོང་ཁྱེར་ལ་ཕེབས་ཐོན་གནང་རྒྱུ་བཅས་ཀྱི་མཛད་འཆར་བསྒྲིགས་ཡོད་པ་རེད། Australia རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པའི་ཚོགས་ཆེན་ཐོག་བཞག་པའི་གྲོས་ཆོད་གཙོ་བོ་ཞིག་ནི་བོད་མི་རྣམས་རྒྱ་དམར་གྱི་བསླུ་བྲིད་འོག་མི་ཚུད་པར་ཡིད་གཟབ་དགོས་པའི་འབོད་སྐུལ་གནང་འདུག། ཨོ་སི་ཀྲི་ལི་ཡ་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་ཟླ་བ་འདིའི་ཚེས་བཅུ་བཞི་ནས་བཅོ་ལྔ་ཉིན་གཉིས་རིང Wagga བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག་འཚོགས་ཡོད་པ་དང་ལྷན་ཚོགས་ཐོག་གྲོས་ཆོད་གལ་ཆེན་མང་པོ་བཞག་ཡོད་པ་དང་མཉམ་དུ་ཐུགས་སྣང་དྲན་སྐུལ་གྱི་གསལ་བསྒྲགས་ཤིག་ཀྱང་གནང་ཡོད་པ་རེད་འདི་ནི་གཙོ་བོ་རྒྱ་དམར་གྱི་བསླུ་བྲིད་འོག་མི་ཚུད་པར་ཡིད་གཟབ་དགོས་པའི་འབོད་སྐུལ་ཞིག་ཡིན་འདུག་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་གསར་བ Sydney བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་རྔ་བ་ཆོས་འཛིན་ལགས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཚོགས་པའི་ངོས་ནས་ད་ལན་འདི་ལྟ་བུའི་གསལ་བསྒྲགས་ཤིག་གནང་དགོས་པའི་རྒྱུ་མཚན་གཙོ་བོ་ནི།
ང་ཚོའི་ངོས་ནས་གཅིག་རྒྱ་ནག་གཞུང་གིས་ག་འདྲ་ཞིག་བྱས་ནས་ང་ཚོ་མཉམ་མེད་བཏང་གི་ཡོད་པ་དང་ག་འདྲ་ཞིག་བྱས་ནས་ད་ཆའི་བོད་མི་རིགས་རྩ་མེད་བཏང་གི་ཡོད་ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་མིའི་རིག་གཞུང་དང་བཅས་པ་རྩ་མེད་གཏོང་རྒྱུའི་སྲིད་བྱུས་ངན་པ་འཛིན་བཞིན་པ་དང་ལྷག་པར་དུ་ཕྱི་རྒྱལ་ཡུལ་གྲུ་ཁག་གི་ནང་ཡོད་པའི་བོད་མི་རྣམས་ལ་མགོ་སྐོར་བསླུ་བྲིད་འོག་ཚོགས་པ་གསར་འཛུགས་དང་བོད་མི་ཁག་ཅིག་བོད་ནང་ལྟ་སྐོར་དང་གཉེན་འཕྲད་དུ་འཁྲིད་པ་སོགས་ཀྱི་མགོ་སྐོར་བསླུ་བྲིད་ཀྱི་གནས་སྟངས་འོག་རྒྱ་ནག་གཞུང་གིས་སྲིད་བྱུས་ལག་བསྟར་གནང་བཞིན་པ་དེ་རྒྱ་ཆེའི་མི་མང་ལ་སྐབས་དང་དུས་ལ་གསལ་བཤད་དང་གོ་རྟོགས་སྤེལ་རྒྱུ་དེ་ང་ཚོའི་ལས་འགན་ཞིག་ཡིན་པའི་ཆ་ནས་གནང་བ་ཡིན་ཞེས་གསུངས་འདུག་ཨོ་སི་ཀྲི་ལི་ཡའི་ནང་བོད་མི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུའི་ནང་སླེབས་འགོ་བཙུགས་ཡོད་པ་དང་ད་ལྟའི་ཆར་ཡུལ་དེར་བོད་མི་སུམ་སྟོང་ལྷག་གནས་སྡོད་བྱེད་བཞིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན་གོང་ས་མཆོག་གིས་ནིའུ་ཟི་ལན་གྱི་སྲིད་བློན་གསར་བ Chris Luxon ལགས་སུ་འཚམས་འདྲི་དང་མཉམ་དུ་རྒྱལ་ཁབ་དེའི་རྡུལ་ཕྲན་མཚོན་ཆ་དང་བྲལ་བའི་སྲིད་བྱུས་རྒྱུན་སྐྱོང་གི་ཆོད་སེམས་དེར་རྒྱལ་ཁབ་གཞན་གྱིས་ཁ་མིག་ཡར་བལྟ་གནང་དགོས་པའི་གསུང་འཕྲིན་ཕེབས་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གིས་གནས་ཚུལ་བཏང་བར་གསན་རོགས་གནང། བོད་མི་གི་ཁྲི་ལ་གོང་ས་མཆོག་གི་བཞུགས་སྒར་ཕོ་བྲང་ནས་སྤྱི་ཟླ་བཅུ་བ་གི་ཚེས་པ་བཅུ་དྲུག་གི་ཉི་མ་ནིའུ་ཟི་ལན་ཌི་རྒྱལ་ཁབ་ཀྱི་གསར་འདེམས་སྲིད་བློན་ཁྲེ་སི་ལེག་སོན་ལགས་སུ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཀྱི་བཀའ་ཡིག་ཟིག་བསྩལ་ཡོད་པ་གི་ནང་དེང་སང་འཛམ་གླིང་གང་སར་དཀའ་རྙོག་གཉན་འཕྲང་གི་དུས་འདིར་མང་ཚོགས་ནང་འགྲོ་བ་མི་གཅིག་གྱུར་གི་འདུ་ཤེས་དེ་ཕན་ཚུན་རྟེན་འབྲེལ་ཡིན་པ་གི་ངེས་ཤེས་ཇེ་ཆེར་འགྲོ་བཞིན་པར་བརྟེན་ཚང་མས་ནུས་པ་མཉམ་སྤུངས་བྱས་ན་རིང་མིན་འབྲས་བུ་བཟང་པོ་སྨིན་པ་གི་ཡིད་ཆེས་གནང་གི་ཡོད་པ་དང། ནིའུ་ཟི་ལན་ཌི་རྒྱལ་ཁབ་ཀྱི་རྡུལ་ཕྲན་མཚོན་ཆ་དང་བྲལ་བ་གི་སྲིད་བྱུས་འཛིན་བཞིན་པ་དེར། སྲིད་བློན་གསར་བ་ཁོང་ཡང་མུ་མཐུད་དུ་ཤར་སྐྱོད་ཀྱི་ཆོད་སེམས་བསྟན་པ་ནི། རྒྱལ་ཁབ་གཞན་ལ་མིག་དཔེ་བཟང་པོ་དང་རིམ་པས་འཛམ་གླིང་ཡོངས་རྫོགས་རྡུལ་ཕྲན་མཚོན་ཆ་མེད་པ་གི་རེ་བ་དང་ཐབས་ཤེས་གནང་དགོས་པའི་བཀའ་བསྩལ་ཡོད་པ། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། ཟླ་བ་འདིའི་ཚེས་བཅུ་བཞི་ཉིན་ནིའུ་ཛི་ལན་རྒྱལ་ཡོངས་འོས་བསྡུའི་སྐབས་ལ་ཕྱོགས་འགལ་ཚོགས་པ་ལ་རྒྱལ་ཁ་ཐོབ་པ་རེད། དེ་འདྲ་སོང་ཙང་ཨ་ནི་གོང་ས་མཆོག་ནས་ཨ་ནི་ཕྱོགས་འགལ་ཚོགས་པ་དེ་གི་དབུ་ཁྲིད་ཨ་ནི་སྐུ་ཞབས Chris Luxon ལ་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཀྱི་བཀའ་ཡིག་གནང་ཡོག་རེད། ཨ་ནི་དེའི་ནང་ལ་ཨ་ནི་གོང་ས་མཆོག་ནས་ག་རེ་བཀའ་གནང་ཡོག་རེད་ཞུས་ན། ད་དེང་སང་འཛམ་བུ་གླིང་གང་ས་ག་ལ་ཨ་ནི་ད་དཀའ་ངལ་ཧ་ཅང་ཆེན་པོ་འཕྲད་ཀྱི་ཡོག་རེད་ད་ཡིན་ནའི

སྲིད་ཇུས་ཀྱི་གཅིག་ག་རེ་རེད་ཟེར་ན་རྡུལ་ཕྲན་མཚོན་ཆ་མེད་པའི་སྲིད་ཇུས་བཟུང་ཡོག་རེད་དེ་ཨ་ནི། དེ་འདྲ་ཁོ་རང་ད་སྲིད་བློན་གསར་བ་ཆགས་ཀྱི་ཡོག་རེད་ཨ་ནི་ཁོ་རང་གིས་ཡང་ད་ག་རང་སྲིད་ཇུས་དེ་ཨ་ནི་མུ་མཐུད་བྱས་ཤར་སྐྱོད་བྱེད་རྒྱུ་ཡིན་ཞེས་གསུང་བ་དེ་ཨ་ནི་བས་རྒྱལ་བ་རིན་པོ་ཆེས་ག་རེ་བཀའ་གནང་ཡོག་རེད་ཟེར་དེ་ཨ་ནི་བས་དེས་ཨ་ནི་རྒྱལ་ཁབ་གཞན་ལ་མིག་དཔེ་བཟང་པོ་དང་ཨ་ནི་ང་ཚོ་ཚང་མ་ལ་བལྟས་ད་ཁ་ས་ད། དོན་དག་ཞིག་ནས་རེད་ག་འདི་འཛམ་བུ་གླིང་ཞི་འཇགས་ལྷིང་པོ་ཞིག་ཡོང་ཡག་གི་ཨ་ནི་ཐབས་ལམ་དེ་ཨ་ནི་ད་དེ་ལྷག་ཡོག་མ་རེད་སི་དེ་འདྲ་སོང་ཙང་ཨ་ནི་ཨ་རིམ་པས་ད་འཛམ་བུ་གླིང་ག་ས་ག་ལ་རྡུལ་ཕྲན་མཚོན་ཆ་མེད་པ་བཟོ་ཡག་གི་ཨ་ད། རེ་བ་དང་ང་ཚོས་ཐབས་ཤེས་དེ་མུ་མཐུད་དུ་བྱེད་དགོས་རེད་ཟེར་ཞིག་བཀའ་གནང་ཡོད། གཞན་ཡང་གོང་ས་མཆོག་གི་བཀའ་ཡིག་ཏུ་ནིའུ་ཛི་ལན་ཌི་རྒྱལ་ཁབ་ཏུ་ཁོང་ནས་བཟང་སྤྱོད་དང་སྙིང་རྗེ། བཟོད་བསྲན་དང་ཆོག་ཤེས་ཆོས་ལུགས་མཐུན་སྒྲིལ་སོགས་ཀྱི་ཐོག་བཀའ་གནང་བ་ཁག་ལ་མང་ཚོགས་ཀྱིས་ཧ་ཅང་སེམས་ཁུར་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞེས་ཀྱང་བཀའ་ཕེབས་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་ནས་ད་ལྟ་བར་དུ་ཨ་ནེ་རྒྱལ་བ་རིན་པོ་ཆེ་གིས་ནིའུ་ཛི་ལན་ཌི་ལ་ཐེངས་མ་ཁ་ཤས་ཆིབས་བསྒྱུར་གནང་ཡོད་རེད་ཨ་ནེ་དེའི་སྐབས་ལ་ཨ་ནེ་རྒྱལ་བ་རིན་པོ་ཆེ་བཀའ་གནང་ཡས་མང་ཚོགས་ལ་བཀའ་གནང་ཡས་འགྲོ་བ་མིའི་བཟང་སྤྱོད་དང་བྱམས་སྙིང་རྗེ། ཨ་ནེ་བཟོད་བསྲན། ཨ་ནེ་འདོད་ཆུང་ཆོག་ཤེས་བྱེད་ཡས་ཨ་ནེ་ད་ག་ནང་བཞིན་ལ་ཆོས་ལུགས་མཐུན་སྒྲིལ་གོང་འཕེལ་གཏོང་ཡས་ཕྱོགས་ལ་ཨ་ནེ་བཀའ་སློབ་བད་དེ་ཡང་སེ་གནང་གི་ཡོད་རེད་ཨ་ནེ་དེ་དུས་ནིའུ་ཟི་ལན་གྱི་མང་ཚོགས་ཀྱིས་ད་ག་རེ་ཟེར་དགོས་རེད་རྒྱལ་བ་རིན་པོ་ཆེའི་བཀའ་སློབ་གནང་དེ་ཚོ་ལ་ཞེ་དྲག་གི་ད་སེམས་ཁུར་དང་རྒྱབ་སྐྱོར་གནང་གི་འདུག་དེ་འདྲ་སོང་ཙང་རྒྱལ་བ་རིན་པོ་ཆེས་དེ་རིང་འདས་ཡག་ཐུགས་རྗེ་ཆེ་ཞེས་བསྐྱར་དུ་ཞུ་གི་ཡིན་ཞེས་བཀའ་གནང་ཡོད་རེད། མཐའ་བསྡོམས་འདས་ཡག་སྲིད་བློན་ད་ཁོ་རང་རིང་མིན་ད་སྲིད་བློན་གྱི་ཐུགས་འགན་བཞེས་གི་རེད། དེ་གནང་བའི་རིང་ལ། New Zealand མི་མང་གི་མངོན་འདོད་སྒྲུབ་ཐུབ་པའི་རྒྱལ་བ་རིན་པོ་ཆེའི་ཐུགས་སྨོན་ཡོད་ཞེས་དེ་སྐོར་གནང་ཡོད་རེད། བོད་མི་གི་ཁྲི་ལ་གོང་ས་མཆོག་གི New Zealand རྒྱལ་ཁབ་ཏུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་གི་ལོ་དང་གོ་དྲུག་གི་ལོ། ཡང་སྤྱི་ལོ་ཉིས་སྟོང་གཉིས་གི་ལོ་དང་བདུན་གི་ལོ་དགུ་གི་ལོ་དང་བཅུ་གསུམ་གི་ལོ་བཅས་སུ་ཆིབས་བསྒྱུར་རིམ་པ་གི་སྐབས་སུ། ནིའུ་ཛི་ལན་ཌི་རྒྱལ་ཁབ་ཀྱི་སྲིད་བློན་གཙོས་པ་གི་སྲིད་དོན་པ་ཚོ་གོང་ས་མཆོག་ལ་མཇལ་འཕྲད་གནང་རྒྱུར། རྒྱ་ནག་གཞུང་གིས་བཀག་སྡོམ་དང་གནོན་ཤུགས་ཆེན་པོ་སྤྲད་དེ་ཡོད་ནའང། གོང་ས་མཆོག་གིས་གྲོས་ཚོགས་འཐུས་མི་རིམ་པར་མཇལ་མོལ་དང། ལྷག་པར་ཡུལ་དེའི་གདོད་མའི་མི་རིགས་ཚོས་གོང་ས་མཆོག་ལ་གུས་ཞབས་དང་དགའ་མོས་ཧ་ཅང་ཆེན་པོ་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་དཀར་མཛེས་ཁུལ་གྱི་སློབ་གྲྭ་ཁག་ཅིག་ཏུ་བོད་ཡིག་གི་བསླབ་བྱ་སློབ་ཁྲིད་བྱེད་མཚམས་བཞག་པ་དེ་ནི་རྒྱ་ནག་གིས་བོད་ས་ཡོངས་སུ་བོད་ཀྱི་སྐད་ཡིག་མེད་པར་བཟོ་བའི་སྲིད་ཇུས་གི་ཆ་ཤས་ཤིག་ཡིན་པའི་སྐོར་འབུམ་རམས་པ་དགེ་རྒན་ཆེན་མོ་རྒྱལ་ལོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་ཞུ་ནས་རྡོ་རྗེ་མཚོ་གིས་འདིའི་སྐོར་གྱི་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། རྒྱ་ནག་གཞུང་གིས་ད་ལོའི་ཕྱི་ཟླ་དགུ་པའི་ནང་སློབ་ལོ་གསར་བ་འགོ་བཙུགས་པ་དང་འབྲེལ་དཀར་མཛེས་བོད་རིགས་རང་སྐྱོང་ཁུལ་གཞུང་གི་གཞུང་གཉེར་སློབ་གྲྭ་ཁག་ཏུ་བོད་ཀྱི་སྐད་ཡིག་གི་སློབ་ཚན་དག་འཁྲིད་རྒྱུ་མེད་པར་བཟོས་ཡོད་འདུག་གནད་དོན་དེའི་སྐོར་ལ་དཀར་མཛེས་ཁུལ་སློབ་གསོ་ལས་ཁུངས་ཟེར་བས་ཁུལ་གཞུང་གི་སློབ་གྲྭ་ཁག་ཏུ་བཀོད་ཁྱབ་བཏང་ཡོད་ནའང་བཀོད་ཁྱབ་དེ་དང་འབྲེལ་དགེ་རྒན་ཚོར་ཚོགས་འདུ་འཚོགས་ནས་འགྲེལ་བཤད་ཙམ་ལས་ཡིག་ཆ་མཁོ་སྤྲོད་བྱས་མེད་པ་དང། ལྕགས་ཟམ་ཁ་སློབ་འབྲིང་ནང་བོད་ཡིག་གི་སློབ་ཚན་མེད་པར་བཟོས་རྗེས་བོད་ཡིག་དགེ་རྒན་ཚོར་གཞུང་ཞབས་དང་བོད་ཡིག་སློབ་ཚན་ཡོད་སའི་ས་ཁུལ་དུ་ལས་ཞུགས་བྱ་དགོས་པའི་སྐུལ་མ་བྱེད་བཞིན་ཡོད་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གནས་ཚུལ་འགྲེལ་བརྗོད་གནང་ཡོད། གོང་གི་བོད་མི་དེས་མུ་མཐུད་བརྗོད་པར་ད་ལོ་ནས་བཟུང་དཀར་མཛེས་ཁུལ་ཡོངས་ཀྱི་སློབ་འབྲིང་ཁག་ནང་གསར་དུ་བསྡུས་པའི་འཛིན་གྲྭ་ཚང་མའི་ནང་བོད་ཀྱི་སྐད་ཡིག་གི་སློབ་ཚན་མེད་པར་བཟོས་ཡོད་པ་དང་ཉིས་སྟོང་ཉེར་ལྔ་ལོ་བར་སློབ་གྲྭ་ཚང་མའི་ནང་བོད་ཡིག་གི་སློབ་ཁྲིད་རྩ་བ་ནས་མེད་པར་བཟོ་དགོས་པ་སྲིད་གཞུང་གི་བཀོད་ཁྱབ་ཡིན་ཚུལ་བརྗོད་ཡོད་པའི་སྐོར་ངོ་སྤྲོད་གནང་ཡོད། སྤྱིར་བཏང་དཀར་མཛེས་ཁུལ་ཡོངས་སུ་བོད་ཡིག་རྐྱང་བའི་སློབ་ཁྲིད་བྱེད་སའི་སློབ་གྲྭ་མང་པོ་ཞིག་མེད་པ་དང་དེ་སྔ་བྲག་འགོ་རྫོང་དུ་བོད་ཡིག་འཁྲིད་བཞིན་པའི་སློབ་འབྲིང་གཉིས་ཡོད་པ་ལས་གཅིག་དེ་བོད་ཀྱི་བླ་མ་ཞིག་གི་སྦྱིན་བདག་འོག་ཡོད་པས

དེ་ལ་གནས་སྟངས་དུ་བཟས་ནས་ཆགས་ཡོང་གི་ད་རྒྱུ་དེ་གསལ་བོ་རེད་ད་ཉེན་ཁ་ཚབས་ཆེན་པོ་དེ་ག་བ་ཡོང་གི་རེད་ཟེར་ན་སྐད་ཡིག་དེ་སློབ་གྲྭ་ནང་ནས་བཀག་སྡོམ་བྱེད་གི་ཡོད་དེ་སློབ་ཁྲིད་བྱེད་བྱེད་གི་དེ་སྐད་ཡིག་གི་སྲིད་ཇུས་དེ་བསླབ་གཞི་གི་ནང་དོན་གི་སྲིད་ཇུས་བསླབ་གཞི་མང་ཉུང་འཇོག་བྱེད་གི་སྲིད་ཇུས་དེ་སྲིད་ཇུས་རིགས་མང་པོ་ཡོང་གི་ཡོད་རེད། ད་སློབ་གཞི་དང་སློབ་དེབ་ཀྱི་ནང་དོན་གྱི་སྲིད་ཇུས་དེ་སྔ་མ་ནས་བཀག་སྡོམ་བྱས་ཚར་རེད་ད་ད་རེས་མཐའ་མ་རྒྱ་ཡིག་གི་དེའི་སློབ་ཚན་ཆ་ཚང་དབུ་ཡིག་བསྒྱུར་བྱ་རྒྱུ་ཙམ་བྱུང་སློབ་གཞི་ཕྲུ་གུའི་བཞུགས་བོད་སྐད་དེ་ར་ཡང་མེད་པ་བཟོ་དགོས་བྱུང་འདི་ད་གསལ་བོ་བསྟན་ཡོང་དོ་ད་འདི་ང་ཚོའི་མི་རིགས་ལ་མཚོན་ན་མི་རིགས་ཀྱི་སྐད་ཡིག་དེ་བོད་མི་རིགས་རང་གི་སྤྱི་ཚོགས་ནང་ལོགས་ནས་རྩ་མེད་བཟོ་བྱ་རྒྱུའི་རྟགས་མཚན་གཙོ་བོ་ཞིག་རེད།
ད་དུང་ཁོང་གིས་ད་ལྟ་བོད་ཡིག་འཁྲིད་མཚམས་བཞག་པའི་རྐྱེན་གྱིས་བོད་ཡིག་གི་དགེ་རྒན་ཁ་ཤས་ལས་མེད་དུ་གྱུར་ཡོད་པ་དང་སྤྱི་ཚོགས་ཁྲོད་དུ་རྒྱ་ཡིག་མི་ཤེས་མཁན་རྣམས་ལ་འཚོ་ཐབས་ཀྱི་ལས་གནས་མི་རག་པའི་གནས་སྟངས་དེ་རིགས་རྐང་བཙུགས་ནས་བཟོས་ཏེ་སྤྱི་ཚོགས་ཁྲོད་ཤུགས་རྐྱེན་སྤྲོད་བཞིན་ཡོད་སྐོར་མུ་མཐུད་གསུངས་བྱུང། ད་བོད་ཡིག་གི་དགེ་རྒན་ཁ་ཤས་ཡར་ལོ་བར་དུ་གབ་ཏུ་གང་ལ་ད་ང་ཚོ་བོད་ཡིག་ལ་གོ་མ་ཆོད་ཡང་བོད་ཡིག་ཡོད་སར་ལས་ཀ་བྱ་དགོས་གསུངས་དོན་བོད་ཡིག་སྤྱི་ཚོགས་ཁྱོན་ཡོངས་ནས་བེད་སྤྱོད་གཏོང་གི་ཡོད་མ་རེད། ཁོ་རང་ཚོ་བོད་ལྗོངས་ནས་ལས་ཀ་ཤོར་དུས་བྱས་ནས་དཀའ་ལས་འཕྲད་ཀྱི་རེད་དེ་དང་དེ་ལ་ཤུགས་རྐྱེན་ངན་པ་ཞིག་ཡོང་གི་རེད་བོད་ཡིག་ཤེས་མཁན་ལ་ཚོ་ཚོ་ཁ་གསོ་ཡ་ཁག་པོ་ཡོང་གི་འདུག་དཀའ་ལས་ཡོང་གི་འདུག་རྒྱ་ཡིག་མ་ཤེས་པ་ཡིན་ན་མི་ཚེ་གི་འཚོ་ཐབས་ལ་དཔེ་དཀའ་ལས་ཡོང་གི་འདུག་འདི་འདྲ་གི་གནས་སྟངས་རྐང་བཙུགས་ནས་བཟོས་ཡོང་གི་རེད་ནི་ང་ཚོ་བོད་ནང་བོད་རིགས་བོད་པ་ནང་ལོགས་ཀྱི་སྤྱི་ཚོགས་ཚོ་ནང་ལ་ཤུགས་རྐྱེན་ངན་པ་ཚོ་ཁྱབ་བརྡལ་འགྲོ་བའི་བོད་ཡིག་དོ་སྣང་ཉུང་རུ་འགྲོ་ཆོག་དེ་གི་ཤུགས་རྐྱེན་བརྒྱ་ཆ་བརྒྱ་ཡོང་གི་རེད། ཡང་འབུམ་རམས་པ་རྒྱལ་ལོ་ལགས་ཀྱིས། རྒྱ་ནག་གཞུང་གིས་སྔོན་མ་ནས་བོད་ཁུལ་གྱི་སློབ་གྲྭ་ཁག་ནང་བོད་ཀྱི་སྐད་ཡིག་གིས་སློབ་ཁྲིད་བྱེད་པ་དང་བོད་ཡིག་གི་སློབ་ཚན་མེད་པར་གཏོང་རྒྱུའི་འཆར་གཞི་དེ་ཁོང་གིས་སྔོན་མ་ནས་རྒྱུས་ལོན་བྱུང་ཡོད་པའི་སྐོར་མུ་མཐུད་འགྲེལ་བརྗོད་གནང་ཡོད།
དེ་གཅིག་རེད། ད་ཡུན་རིང་པོ་བསམ་བློ་བཏང་བས་ན། ང་ཚོས་རང་བོད་རང་གི་སྤྱི་ཚོགས་ནང་ལོགས་ནས་བོད་ཡིག་དང་བོད་སྐད་དེ། ནུས་པ་མེད་པར་འགྲོ་སྤྱི་ཚོགས་ཀྱི་ནུས་པ་སྤྱི་ཚོགས་ཡར་རྒྱས་གཏོང་ཡག་གི་ནུས་པ་མེད་པ་འདྲ་མོ་དེ་འདྲ་ཞིག་ཡོང་གི་ཡོད་རེད་དེ། ད་ང་ཚོ་བོད་ཡིག་དང་ང་ཚོ་བོད་མི་རིགས་ཀྱི་དེ། མི་འབོར་གྱི་བར་དུ་ནས་མཚམས་ནང་དུ་ཆད་བྱ་རྒྱུའི་གནས་སྟངས་དེ་འགྲོ་གི་འདུག་ད་གནད་འགག་དེ་རེད་ཤག་གཞན་ཡང་ཁོང་གིས་མ་འོངས་པར་བོད་རང་གི་སྤྱི་ཚོགས་ནང་བོད་ཡིག་དང་བོད་སྐད་ལ་ནུས་པ་མེད་པར་གཏོང་བ་དང་སྤྱི་ཚོགས་ཡར་རྒྱས་ཀྱི་ནུས་པའང་མེད་པར་བཟོ་རྒྱུ་དང་བོད་ཀྱི་སྐད་ཡིག་དང་བོད་མི་འབོར་གཉིས་ཀའི་མཚམས་ཆད་རྒྱུའི་ཉེན་ཁའི་འགག་རྩར་ཐུག་ཡོད་སྐོར་ཡང་གསུངས་བྱུང།

བོད་ནི་ལོ་རྒྱུས་ཐོག་རྒྱ་ནག་གི་ཆ་ཤས་ཇི་ལྟར་ཡིན་པའི་ལོ་རྒྱུས་བདེན་དཔང་བྱེད་པའི་ཆེད་དུ་རྒྱ་ནག་གཞུང་གིས་ད་སྐབས་ལྷ་ས་གི་ཁྲོམ་གཟིགས་ཁང་གི་ཨམ་བན་ཡཱ་མོན་གྱིས་གཙོས་བྱས་པའི་བོད་ཀྱི་ས་ཁུལ་ཁག་གི་ལོ་རྒྱུས་ཀྱི་རྗེས་ཤུལ་རྣམས་ཉམས་གསོ་བྱེད་བཞིན་ཡོད། ཡིན་ནའང་རྒྱ་ནག་རང་ཉིད་ཀྱི་ལོ་རྒྱུས་ཀྱི་ཡིག་ཆ་ཁག་ཅིག་གཞིར་བཟུང་ན་གོ་མིན་ཏང་གི་སྐབས་སུ་རྒྱ་ནག་གཞུང་གིས་བོད་ལ་དབང་བསྒྱུར་བྱེད་ཐུབ་མེད་པ་གསལ་བོ་རེད། དེ་ཡང་རྒྱ་ནག་མི་རིགས་དཔེ་སྐྲུན་ཁང་གིས་དཔར་སྐྲུན་བྱས་པའི་བོད་ཀྱི་ལོ་རྒྱུས་རིག་གནས་དཔྱད་གཞི་གི་རྒྱུ་ཆ་བདམས་བསྒྲིགས་སྤྱིའི་འདོན་ཐེངས་བཅུ་བཞི་བ་གི་ནང་དུ་ཐོན་པའི་རྩོམ་ཡིག་ཅིག་གཞིར་བཟུང་ན། གཅིག་དགུ་སུམ་ཅུ་སོ་ལྔ་ལོ་གི་སྤྱི་ཟླ་དང་བོར། ཅང་ཅེ་ཧྲི་གིས། མཚན་མོ་ཐོན་ཞེས་པའི་དམག་དཔུང་ཞིག་སི་ཁྲོན་དུ་བཏང་ཡོད་ཅིང་ལོ་དེའི་ཟླ་བ་བཅུ་བར་དམག་དཔུང་དེ་རྨང་གཞི་བྱས་ནས་དམག་དོན་ཨུ་ཡོན་ལྷན་ཁང་གི་ཨུ་ཡོན་ཀྲང་ཁྲུང་ཆིན་བཞུགས་སྒར་ཟེར་བ་ཞིག་བཙུགས་ཡོད། དེ་ནི་ཅང་ཅེ་ཧྲི་གིས་སི་ཁྲོན་དང་ལྷོ་ནུབ་ས་ཁུལ་དུ་ཐེ་ཇུས་དང་ཚོད་འཛིན་བྱེད་པའི་ཆེད་དུ་ཡིན་ཞིང་དམག་དོན་ལྷན་ཁང་དེའི་བསྡུས་མིང་ལ་ཅང་ཅེ་ཧྲི་གི་ཁྲུང་ཆིན་བཞུགས་སྒར་ཞེས་ཟེར། ཁྲུང་ཆིན་བཞུགས་སྒར་ཟེར་བ་དེ་བཙུགས་པའི་རྗེས་སུ་དམག་དོན་ལྷན་ཁང་དེའི་མངའ་འོག་ནས་སི་ཁྲོན་དང་ཞི་ཁམས། ཀན་སུའུ། མཚོ་སྔོན་བཅས་མཐའ་མཚམས་ས་ཁུལ་གྱི་སྲིད་དོན་འཆར་འགོད་ཨུ་ཡོན་ལྷན་ཁང་ཟེར་བ་ཞིག་ཀྱང་བཙུགས་ཤིང། དེ་ནི་མཐའ་མཚམས་གྲངས་ཉུང་མི་རིགས་ས་ཁུལ་གྱི་གནས་ཚུལ་གྱི་སྐོར་ལ་ཞིབ་འཇུག་དང་ཁ་གཏད་གཅོག་ཐབས་ཀྱི་སྲིད་ཇུས་བཟོ་བའི་སྒྲིག་འཛུགས་ཐོག་མ་དེ་རེད་ཅེས་སྐབས་དེའི་ཁྲུང་ཆིན་བཞུགས་སྒར་གྱི་དྲུང་ཡིག་ཧྲིན་ཀྲུང་ཡུས་ཀྱིས་བཤད་ཡོད། ཧྲིན་ཀྲུང་ཡུས་ནི་གཅིག་དགུ་ཉི་ཤུ་རྩ་བརྒྱད་ཀྱི་ལོར་གོ་མིན་ཏང་ཀྲུང་དབྱང་དམག་དོན་སློབ་གྲྭ་ནས་ཐོན་ནས་གཅིག་དགུ་སུམ་ཅུ་སོ་གསུམ་གྱི་ལོར་ཨ་མི་རི་ཀར་སློབ་སྦྱོང་ལ་སོང་ཞིང། དེ་ནས་ཕྱིར་ལོག་རྗེས། གོ་མིན་ཏང་ཀྲུང་དབྱང་ཏང་པུའུ་གི་ལས་གནས་བཟུང་བ་ཞིག་རེད། སྐབས་དེར་ཅང་ཅེ་ཧྲི་གིས་སི་ཁྲོན་དུ་ཁྲུང་ཆིན་བཞུགས་སྒར་ཞེས་པའི་དམག་དོན་ལྷན་ཁང་ཞིག་འཛུགས་རྒྱུ་གི་འཆར་གཞི་འཐེན་གྱི་ཡོད་པ་ལྟར་ཨ་མི་རི་ཀ་རུ་སློབ་སྦྱོང་བྱས་ནས་ཚུར་རྒྱ་ནག་ལ་ཡོང་མ་ཐག་པའི་ན་གཞོན་ཧྲིན་ཀྲུང་ཡུས་དམག་དོན་ལྷན་ཁང་དེའི་ནང་དུ་ལས་གནས་སྤར་ཏེ་གོང་དུ་བཤད་པའི་མཚན་མོ་ཐོན་དེའི་མཉམ་དུ་སི་ཁྲོན་གྱི་ཁྲུང་ཆིན་གྲོང་ཁྱེར་དུ་བཏང་བ་ཞིག་རེད། ཁྲུང་ཆིན་བཞུགས་སྒར་བཙུགས་རྗེས་ན་གཞོན་ཧྲིན་ཀྲུང་ཡུས་ཀྱིས་སྔ་རྗེས་སུ་དམག་དོན་ལྷན་ཁང་དེའི་ཧྲང་ཞོ་དྲུང་ཡིག་དང་ལྟག་ཤུལ་ཁོ་ཀྲང། ཁྲུང་ཆིན་བཞུགས་སྒར་གྱི་སི་ཁྲོན་དང་ཞི་ཁམས། ཀན་སུའུ། མཚོ་སྔོན་བཅས་མཐའ་མཚམས་ཀྱི་སྲིད་དོན་འཆར་འགོད་ཨུ་ཡོན་ལྷན་ཁང་གི་རྒྱུན་ལས་ཨུ་ཡོན། ཁྲུང་ཆིན་བཞུགས་སྒར་གྱི་མཐོ་རིམ་ཇུས་འགོད་པ། གནས་ཚུལ་བསྡུ་རྒྱུ་གྱི་འགན་འཁུར་བ་བཅས་ཀྱི་ལས་འགན་བསྒྲུབས་ཡོད་པ་ཞིག་རེད། ཧྲིན་ཀྲུང་ཡུས་ཀྱིས་བརྩམས་པའི་ཅང་ཅེ་ཧྲི་གི་ཁྲུང་ཆིན་བཞུགས་སྒར་གྱིས་བོད་ཀྱི་གནད་དོན་གྱི་སྐོར་ལ་ཞིབ་འཇུག་བྱས་པར་དྲན་གསོ་བྱེད་པ་ཞེས་པའི་རྩོམ་ཡིག་དེའི་ནང་དུ་སྐབས་དེའི་གནས་སྟངས་ལ་འདི་ལྟར་ཕྱིར་དྲན་བྱས་ཡོད། ང་རང་གཅིག་དགུ་ཉི་ཤུ་རྩ་བརྒྱད་ཀྱི་ལོར་གོ་མིན་ཏང་ཀྲུང་དབྱང་དམག་དོན་སློབ་གྲྭ་མཐར་ཕྱིན་རྗེས་གཅིག་དགུ་སུམ་ཅུ་སོ་གསུམ་གྱི་ལོར་ཨ་མི་རི་ཀར་སློབ་སྦྱོང་ལ་སོང་བ་ཡིན། དེ་ནས་ཕྱིར་ལོག་རྗེས་གོ་མིན་ཏང་ཀྲུང་དབྱང་ཏང་པུའུ་གི་ལས་གནས་བཟུང་བ་ཡིན་མོད། ཡིན་ནའང་རྗེས་ནས་སི་ཁྲོན་ལ་ཁྲུང་ཆིན་བཞུགས་སྒར་དམག་དོན་ལྷན་ཁང་འཛུགས་མཁན་གྱི་གྲས་སུ་ལས་སྤོར་བྱས་སོང། སྐབས་དེའི་ངའི་འགོ་ཁྲིད། ཀུའུ་ཀྲུང་ཐུང་དང། ཧའོ་ཀོ་གུང། ཡང་ཡུང་ཐའེ་སོགས་ལའང་བོད་ཀྱི་གནད་དོན་གྱི་སྐོར་ཤེས་བྱ་དང་ཉམས་མྱོང་མེད་པས་སི་ཁྲོན་དང་ཞི་ཁམས་ཀྱི་མི་འགའ་ཞིག་གི་བསམ་འཆར་ལ་ཉན་པའམ་ཡང་ན་འབྲེལ་ཡོད་ཡིག་ཆར་ལྟ་གི་ཡོད་ཅེས་བྲིས་ཡོད།
རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། ཞུ་སྣེ་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང། ཧྲིན་ཀྲུང་ཡིག་གི་བསམ་ཚུལ་ལྟར་ན་ཁྲུང་ཆིན་བཞུགས་སྒར་གྱི་འགོ་ཁྲིད་ཚོས་སྐབས་དེར་བོད་ཀྱི་གནད་དོན་ལ་རྩ་བའི་ངོས་འཛིན་དང་བཀོད་སྒྲིག་བྱེད་སྟངས་འདི་འདྲ་ཞིག་རེད་ཟེར། དང་པོ་ནི། ཁྲུང་ཆིན་བཞུགས་སྒར་ནི་ཅང་ཅེ་ཧྲི་གི་ལྷོ་ནུབ་ཁུལ་གྱི་ཚབ་བྱེད་ལས་ཁུངས་ཤིག་དང། ལྷོ་ནུབ་ཞིང་ཆེན་དང་ས་ཁུལ་ལྔ་གི་ལས་ཁུངས་མཐོ་ཤོས་ཤིག་ཡིན་པས་གལ་ཏེ་བོད་ལ་ཤུགས་རྐྱེན་དང་ཚོད་འཛིན་བྱེད་མ་ཐུབ་ན། རང་ངོས་ཀྱི་གནས་བབ་དང་མཚན་སྙན་གྲགས་ལ་གནོད་འཚེ་ཡོང་རྒྱུ་དང། གཉིས་པ་ནི། ཞི་ཁམས་ནི་ཤར་ངོས་ནས་བོད་ལ་འགྲོ་ས་གི་སྒོ་མོ་ཞིག་ཡིན་ལ། སི་ཁྲོན་ནི་བོད་འཛིན་སྐྱོང་བྱེད་པའི་རྒྱབ་ཕྱོགས་ཀྱི་རྟེན་གཞི་ཞིག་ཡིན་པ་ནི་དཔེར་ན་མན་ཇུ་གོང་མ་གི་སྐབས་སུ་སི་ཁྲོན་ཙུང་ཏུའུ་གིས་གོང་མ་གི་བཀའ་བཞིན་བོད་སྡོད་ཨམ་བན་ལ་དམག་དོན་གྱི་ཐད་ཀྱི་གྲབས་གཤོམ་བྱ་རྒྱུ་དང། བོད་སྡོད་དམག་མི་གཏོང་རྒྱུ། སི་ཁྲོན་དང་བོད་གཉིས་བར་གྱི་ས་ཚིགས་དང་འགྲིམ་འགྲུལ་ལ་ཚོད་འཛིན་བྱ་རྒྱུ་སོགས་ལ་རོགས་སྐྱོར་བྱེད་དགོས་ཀྱི་ཡོད། དེའི་དཔེ་མཚོན་ཞིག་ནི་མན་ཇུ་གོང་མའི་དུས་མཇུག་དང་ཀྲུང་ཧྭ་མིན་གོ་གི་དུས་མགོ་རུ་ཀྲའོ་ཨར་ཧྥུང་དང་ཡིན་ཁྲང་ཧེང་གཉིས་ཀྱིས་སི་ཁྲོན་གྱི་དམག་མི་གི་སྣེ་ཁྲིད་དེ་སི་ཁྲོན་ནས་བོད་དུ་དཔུང་འཇུག་བྱས་པ་ལྟ་བུ་རེད། དེར་བརྟེན་བོད་ལ་ཚོད་འཛིན་དང་འཛིན་སྐྱོང་བྱེད་པའི་སྟོབས་ཤུགས་ཆེ་རུ་འགྲོ་དགོས་ན། ལྷོ་ནུབ་ཀྱི་རྟེན་གཞི་གཙོ་བོར་འཛིན་དགོས་བསམ་གྱི་ཡོད། གསུམ་པ་ནི། གལ་སྲིད་བོད་ཀྱི་དུས་བབ་བརྟན་བརླིང་བྱུང་ཚེ་མཐའ་མཚམས་ཀྱི་དཀའ་ངལ་སེལ་ཐུབ་རྒྱུ་དང་སྦྲགས་རྒྱ་ནག་དང་དབྱིན་ཇི་རྒྱ་གར་བཅས་ཀྱི་འབྲེལ་བ་ཞི་འཇམ་དུ་འགྲོ་རྒྱུར་སྐུལ་མ་ཐེབས་ཐུབ་པས་བོད་སྡེ་པ་གཞུང་གི་གནས་ཚུལ་ལ་ལྟ་ཞིབ་ཡག་པོ་བྱས་ཏེ་ཁ་གཏད་གཅོག་རྒྱུ་གྱི་འཐབ་ཇུས་གཏན་འཁེལ་བཟོས་ནས་སྟབས་བསྟུན་གྱི་ཐག་གཅོད་བྱ་རྒྱུ། བཞི་བ་ནི། པཎ་ཆེན་རིན་པོ་ཆེ་སྐུ་ཕྲེང་དགུ་པར་ནུབ་ཕྱོགས་ཞུན་ཧྭ་ཧྲི་གི་མཚན་གནས་ཕུལ་ཐོག་རང་གནས་བོད་དུ་ཕྱིར་ཕེབས་གནང་བཅུག་སྟེ་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐོག་ལ་གོ་མིན་ཏང་ཀྲུང་དབྱང་གི་ཤུགས་རྐྱེན་ཆེ་རུ་གཏོང་རྒྱུ། ལྔ་བ་ནི་བོད་ཀྱི་གནད་དོན་ཐག་གཅོད་བྱེད་སྐབས་ཚ་འཇམ་ཟུང་འབྲེལ་གྱི་བྱ་ཐབས་འོས་ཤིང་འཚམ་པ་ཞིག་ངེས་པར་དུ་སྤྱོད་དགོས་པས་ལྷོ་ནུབ་ཀྱི་ཕྱོགས་ནས་ཞི་ཁམས་དེ་ཞིང་ཆེན་ཞིག་ཏུ་བསྐྲུན་ནས་དམག་སྡོད་ས་སློག་དང་དམག་སྦྱོང་བྱས་ཏེ

ཐབས་ཇུས་འདོན་མཁན་ཚན་པ་ཞིག་དང་སོག་པོ་དང་བོད་རིགས་ཀྱིས་གཙོ་བྱས་པའི་གྲངས་ཉུང་མི་རིགས་ཀྱི་ལས་དོན་ལ་དོ་དམ་དང་ལྟ་སྐུལ་བྱེད་མཁན་ལས་ཁུངས་ཤིག་ཡིན་ཀྱང། དོན་དངོས་ཐོག་དབང་ཆ་གང་ཡང་མེད་ཅེས་ཅང་ཅེ་ཧྲི་གི་ཁྲུང་ཆིང་བཞུགས་སྒར་གྱི་དྲུང་ཡིག་ཧྲན་ཀྲུང་ཡིག་གིས་བཤད་པ་དེ་ནི། མི་རིགས་དཔེ་སྐྲུན་ཁང་གིས་བོད་ཀྱི་ལོ་རྒྱུས་རིག་གནས་དཔྱད་གཞི་གི་རྒྱུ་ཆ་བདམས་བསྒྲིགས་སྤྱིའི་འདོན་ཐེངས་བཅུ་བཞི་བ་གི་ནང་དུ་དཔར་སྐྲུན་བྱས་ཡོད་པ་ད་ལྟ་དངོས་སུ་མཐོང་རྒྱུ་ཡོད་པ་ཞིག་རེད། ཧྲན་ཀྲུང་ཡིག་གིས་དེ་ལྟར་བཤད་པའི་རྒྱུ་མཚན་ནི་ཁོང་གི་བསམ་པར། བོད་སོག་ཨུ་ཡོན་ལྷན་ཁང་གི་རྒྱུན་གཏན་གྱི་ལས་ཀ་མང་ཆེ་བ་ནི་ཆར་ཅན་གྱི་གཞུང་དོན་དང་རྣམ་པ་ཙམ་ཞིག་ཡིན་པ་ནི་དཔེར་ན། བོད་སོག་ཨུ་ཡོན་ལྷན་ཁང་གི་ཨུ་ཡོན་ཀྲང་ཐེངས་དང་པོ་ནི་ཧྲན་ཞི་གི་དམག་ཤེད་ཅན་ཡན་ཞི་ཧྲན་ཡིན་ནའང། ཁོ་ནན་ཅིན་དུ་བོད་སོག་ཨུ་ཡོན་ལྷན་ཁང་གི་གོ་གནས་འཛིན་དུ་གཏན་ནས་འགྲོ་མྱོང་མེད། རྗེས་སུ་བསྐོ་བཞག་བྱས་པའི་ཨུ་ཡོན་ཀྲང་དཔེར་ན་མཱ་ཕུའུ་ཞང་དང། ཧྲི་ཆིང་དབྱང་སོགས་ཚང་མ་བོད་སོག་གི་ལས་དོན་མི་ཤེས་ལ་བོད་སོག་ལ་ཇུས་གཏོགས་བྱེད་མི་ཐུབ་པའི་གཡོ་ཁྲམ་དཔོན་རིགས་ཤ་སྟག་རེད་ཅེས་བཤད་ཡོད། མདོར་ན་ཅང་ཅེ་ཧྲི་གི་ཁྲུང་ཆིན་བཞུགས་སྒར་གྱི་དྲུང་ཡིག་ཧྲེན་ཀྲུང་ཡི་ཡིས་ཁོང་གི་རྩོམ་ཡིག་ཅང་ཅེ་ཧྲི་གི་ཁྲུང་ཆིན་བཞུགས་སྒར་གྱིས་བོད་ཀྱི་གནད་དོན་གྱི་སྐོར་ལ་ཞིབ་འཇུག་བྱས་པར་དྲན་གསོ་བྱས་པ་ཞེས་པའི་རྩོམ་ཡིག་དེའི་ནང་དུ་གོ་མིན་ཏང་སྲིད་གཞུང་ལ་སྐབས་དེར་བོད་དུ་ཆབ་སྲིད་ཀྱི་ཤུགས་རྐྱེན་རྩ་ནས་མེད་པ་གསལ་བོར་བྲིས་ཡོད། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་བཞག་རྒྱུ། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། གསན་མཁན་རྣམ་པ། དེ་རིང་གི་ལས་རིམ་གོ་སྒྲིག་པ་དང་གསན་རྒྱུ་བྱེད་མཁན་ལྕགས་མོ་མཚོ་ཡིན། རྩོམ་སྒྲིག་འགན་འཁུར་བ་སྟག་ལྷ་རྒྱལ་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང།